ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་ལེ་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་གྲོས་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་ཞིག་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་སངས་ཨན་གྱི་དང།

དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་ཁ་སང་གཟའ་ཉི་མའི་ཉིན་ཏེ། སྤྱི་ལོ་ཉིས་སྟོང་བཅུ་དགུའི་སྤྱི་ཟླ་བཅུ་བའི་ཚེས་དྲུག་གི་ཉིན་མོ་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དམིགས་བསལ་ཚོགས་ཆེན་གསུམ་པའི་ཚོགས་བཅར་བ་དང། གཞུང་ཞབས་སྲི་ཞུ་བ་རྣམས་ལ་བཀའ་སློབ་བཀའ་དྲིན་བསྩལ་གནང་མཛད་པའི་ནང་དོན་གཙོ་བོ་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་བོད་དོན་གསར་འགྱུར་ནང་དུ་བཞུགས་སྒར་རྡ་རམ་ས་ལ་རུ་ཚོགས་པའི་ཚོགས་ཆེན་ཐེངས་གསུམ་པའི་སྟེང་དུ་གྲོས་ཆོད་ག་རེ་ཞིག་བཞག་པ་དང་དམིགས་བསལ་ཚོགས་ཆེན་དེ་ལེགས་གྲུབ་བྱུང་བའི་གསར་འགྱུར་ཡོད། ཐོག་མར་གསར་འགྱུར་སྙན་སྒྲོན་ཞུ་རྒྱུར། སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་བཅུ་བའི་ཚེས་གསུམ་ནས་ལྔ་བར་ཉིན་གྲངས་གསུམ་གྱི་རིང་བཞུགས་སྒར་རྡ་རམ་ས་ལར་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་དོན་ཚན་ལྔ་བཅུ་ང་དགུའི་འོག་ཏུ་དམིགས་བསལ་ཚོགས་ཆེན་ཐེངས་གསུམ་པ་འཚོགས་པ་རྒྱལ་ཁའི་ངང་དུ་མཇུག་བསྒྲིལ་ཡོད་པ་དང་དཔལ་ལྡན་སྲིད་སྐྱོང་མཆོག་གིས་ཚོགས་ཆེན་མཇུག་བསྒྲིལ་གྱི་གསུང་བཤད་སྐབས་སུ་དམིགས་བསལ་ཚོགས་ཆེན་ཐེངས་གསུམ་པ་དེ་བཞིན་གཟི་བརྗིད་དང་ལོ་རྒྱུས་ལྡན་པ་ཞིག་བྱུང་ཡོད་ཅེས་གསུངས་པ་དང། ཐེངས་འདིའི་ཚོགས་ཆེན་གྱི་གྲོས་ཆོད་ནང ྋགོང་ས་མཆོག་གི་སྐུའི་ཡང་སྲིད་ཀྱི་གནད་དོན་ཐད་ལ་རྒྱ་ནག་གཞུང་ནས་སྤྱི་ལོ་ཉིས་སྟོང་བདུན་ལོར་བཏོན་པའི་ཡིག་ཆ་ལྔ་པ་ཟེར་བར་མཐའ་གཅིག་ཏུ་ངོ་རྒོལ་དང་མོས་མཐུན་མེད་པ་དང། སྤྱན་རས་གཟིགས་དང་བོད་ཁ་བའི་ལྗོངས་ཀྱི་བར་ཁ་བྲལ་ཐབས་མེད་པའི་འབྲེལ་བ་ཡོད་པ་དང ྋགོང་ས་སྐུ་ཕྲེང་རིམ་བྱོན་དང་བོད་མིའི་འབྲེལ་བ་ནི་བྲལ་ཐབས་མེད་པ་ཞིག་ཡིན་པས་རྒྱལ་བའི་ཡང་སྲིད་ངོས་འཛིན་བྱ་རྒྱུའི་གནད་དོན་ནི་མགོན་པོ་གང་ཉིད་ནས་ཐུགས་ཐག་གཅོད་གནང་མཛད་དགོས་པ་ཞིག་དང་གཉིས་ནས་ཡང་སྲིད་ཀྱི་ལམ་ལུགས་ནི་བོད་ཀྱི་ཐུན་མོང་མིན་པའི་ལམ་ལུགས་ཤིག་ཡིན་སྟབས་བོད་བརྒྱུད་ནང་བསྟན་གྱི་འགྲོ་སྟངས་ལྟར་དགོས་པར་བརྟེན་རྒྱ་ནག་གཞུང་ནས་འདིའི་ཐོག་ལ་ཐེ་བྱུས་མི་ཆོག་ཅེས་གསལ་པོ་བཟོས་པ་དང་ད་ལན་གྲོས་ཆོད་དེས་བོད་ཀྱི་རྒྱལ་རབས་ལོ་རྒྱུས་དང་རྩ་དོན་དེ་བཞིན་ཆོས་ཕྱོགས་བཅས་ཀྱི་ཐོག་ནས་རླབས་ཆེན་གྱི་བརྡ་ལན་ཞིག་བཏང་ཐུབ་པ་བྱུང་ཡོད་ཅེས་གསུངས་ཡོད་པ་རེད། དམིགས་བསལ་ཚོགས་ཆེན་ཐེངས་གསུམ་པ་གི་བརྗོད་གཞི་གཉིས་པ་སྟེ་རྒྱལ་དབང་སྐུ་ཕྲེང་ན་རིམ་དང་བོད་མི་མང་བར་གྱི་འབྲེལ་ལམ་གྱི་ཐད་ནས་གྲོས་ཆོད་བཞག་དོན་དུ་དོན་ཚན་དང་པོ་སྟེ་བོད་འབངས་ཡོངས་ཀྱི་དཔྲལ་བའི་མིག་དང་ཁོག་པའི་སྙིང་ལྟ་བུའི་བླ་ན་མེད་པའི་སྤྱི་ནོར་དབུ་ཁྲིད་གོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ཞབས་པད་བསྐལ་པ་བརྒྱ་ཕྲག་བར་བོད་མི་རྩམ་ཟན་ཡོངས་ཀྱི་འདི་ཕྱི་གཉིས་ཀྱི་མགོན་སྐྱབས་དཔུང་གཉེན་དམ་པར་མུ་མཐུད་དུ་བཞུགས་གནང་ཡོང་བའི་གསོལ་བ་ཕུར་ཚུགས་སུ་འདེབས་རྒྱུ་ཡིན། དོན་ཚན་གཉིས་པ། ཇི་སྲིད་བོད་ཁ་བ་ཅན་གྱི་འགྲོ་བ་རྣམས་གནས་ཀྱི་བར་དུ་རྒྱལ་དབང་སྐུ་ཕྲེང་རིམ་བྱོན་རྣམས་བོད་གངས་ཅན་པའི་བསྟན་དང་འགྲོ་བའི་དོན་དུ་ངེས་ཕེབས་ཡོང་བ་ཚོགས་ཆེན་འདི་གི་ཐོག་ནས་བོད་གཞིས་བྱེས་གཉིས་ཀྱི་ཚབ་བྱས་ཏེ་མགྲིན་དབྱངས་གཅིག་གྱུར་གྱིས་གསོལ་བ་རྩེ་གཅིག་ཏུ་འདེབས་རྒྱུ། དོན་ཚན་གསུམ་པ། རྒྱལ་བའི་ཡང་སྲིད་ངོས་འཛིན་གནང་རྒྱུའི་འགན་དབང་ཆ་ཚང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཉིད་དང། ྋགོང་ས་ཏཱ་ལའི་བླ་མ་དགའ་ལྡན་ཕོ་བྲང་ཡིད་ཆེས་དགེ་རྩའི་དབང་ལྡན་འགན་འཛིན་ཁོ་ན་ལ་ཡོད་པ་ལས་གཞན་རྒྱལ་ཁབ་དང་གཞུང། སྒྲིག་འཛུགས། མི་སྒེར། བཅས་སུ་ལ་ཡང་མེད། དོན་ཚན་བཞི་བ། རྒྱ་ནག་གཞུང་གིས་དེ་སྔོན་བོད་བརྒྱུད་ནང་བསྟན་གྱི་སྤྲུལ་སྐུ་ངོས་འཛིན་བྱས་པ་སྤྱི་དང་ལྷག་པར་དུ་ཕྱི་ལོ་ཉིས་སྟོང་བདུན་གྱི་ལོར་གཏན་ལ་ཕབ་པའི་བླ་སྤྲུལ་ངོས་འཛིན་བྱེད་ཕྱོགས་ཀྱི་བཙན་བཀའ་ཨང་ལྔ་པའི་ཁྲིམས་ཡིག་བརྒྱུད་རྒྱལ་བའི་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཐད་ཇུས་ངན་བཏོན་པ་དང་འདོན་བཞིན་པ་དེར་དགག་པ་མཐའ་གཅིག་ཏུ་བྱ་རྒྱུ་ཡིན་པ་བཅས་ཀྱི་སྤྱི་མོས་གྲོས་ཆོད་བཞག་འདུག་ཡང་དེ་བཞིན་དུ་ཚོགས་ཆེན་འདི་གའི་སྟེང་གི་བརྗོད་གཞི་དང་པོ་བོད་མིའི་སྒྲིག་འཛུགས་ཀྱི་ལྔ་དང་ལྔ་བཅུ་གི་ལས་འཆར་ཐད་ཚོགས་ཆུང་སོ་སོའི་རྒྱབ་གཉེར་ཁག་དང་རྒྱ་ཆེའི་མང་ཚོགས་ཀྱི་དགོངས་འཆར་ཡིག་ཐོག་ཏུ་བཀང་ཡོད་པ་རྣམས་བཀའ་སྤྱི་གཉིས་ནས་བཀའ་བསྡུར་དཔྱད་ཞིབ་ཀྱིས་ལག་བསྟར་གནང་རྒྱུའི་སྤྱི་མོས་གྲོས་ཆོད་ཅིག་བཞག་ཡོད་པ་རེད། ད་ནི་དེ་རིང་གི་ཕ་ཡུལ་གླེང་ཐིག་གི་བགྲོ་གླེང་ལས་རིམ་དེ་འགོ་ཚུགས་རྒྱུ་ཡིན་དེ་རིང་གི་ཕ་ཡུལ་གླེང་ཐིག་གི་ནང་དུ་ཁར་སང་གཟའ་ཉི་མའི་ཉིན་ཏེ་ཕྱི་ལོ་ཉིས་སྟོང་བཅུ་དགུའི་ཟླ་བ་བཅུ་བའི་ཚེས་དྲུག་གི་ཉིན་བཞུགས་སྒར་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམིགས་བསལ་ཚོགས་ཆེན་ཐེངས་གསུམ་པའི་ཚོགས་བཅར་བ་དང་གཞུང་ཞབས་སྲི་ཞུ་བ་རྣམས་ལ་བཀའ་སློབ་བཀའ་དྲིན་སྩལ་བའི་ནང་དོན་གཙོ་བོ་ཁག་ཅིག་ངོ་སྤྲོད་ཞུ་རྒྱུ་ཡིན། ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་དམིགས་བསལ་ཚོགས་ཆེན་ཐོག་ལ་ཚོགས་བཅར་བ་ཚོ་ལ་འཚམས་འདྲི་དང་བཀའ་སློབ་སྩལ་དོན། ཁྱེད་རང་ཚང་མ་ལོག་ལེ་ཡ། ཨ་ནི་འཚམས་འདྲི་ཡོད། བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་དུས་རེ་ཡང་ད་ང་ཆད་དེ་ད། ཁ་སང་ཁེ་ཉིན་དེ། ཉི་མ་དྲེའི་ཆད། བསྙེན་རྫོགས་རབ་བྱུང་བསྙེན་རྫོགས་བསྒྲུབ་ཡ། བཀའ་བརྒྱུད་ཆད་དེ་འཛིན་རྟོག་ཆད་སོང། དེ་རིང་གཟའ་ཉི་མ་གུང་སེང་ཡོད་དགོས་སམ་དྲན་བྱུང་ཡང་ད་གུང་སེང་ཡང་མི་འདུག་ག།

ཨེ་ནི་ང་ཚོ་ལ་ཡང་ནང་པའི་ཆོས་ཨེ་ནི་ནཱ་ལེནྡྲའི་ཆོས་བརྒྱུད་ནང་བཞིན་བྱེད་ཀྱི་ད་ང་ཚོ་ལ་ཡང་རྩིས་སྤྲོད་གནང་བ་རེད། ཡང ྋགོང་ས་མཆོག་གིས་བོད་ནང་གི་འགོ་ཁྲིད་བསམ་བློ་གུ་དོག་པོ་དེ་ཚོས་བོད་པ་ཚོར་བོད་ཡིག་སློབ་ཁྲིད་བྱེད་རྒྱུར་དམ་དྲག་བྱེད་ཀྱི་ཡོད་པ་རེད། བོད་པ་ལ་སྐད་ཡིག་ཞིག་ཟུར་དུ་ཡོད་པས་ཙང། མི་དགའ་བ་བྱེད་ཀྱིན་ཡོད་ན་ཡང་སྐད་ཡིག་ནི་མི་རིགས་ཀྱི་རྣམ་པ་མཚོན་པ་ཞིག་ཆགས་ཀྱི་ཡོད་ཅེས་བཀའ་གནང་ཡོད། ཆོས་རྒྱལ་སྲོང་བཙན་སྒམ་པོ་ནས་མར་བཟུང་བྱེད་ཀྱི་སྔོན་གྱི་མེས་པོ་ཚོས་ལག་རྗེས་བཞག་བཞག་པ་དེ་དེ་རིང་ཁ་སའི་དུས་ཚོད་ལ་ང་ཚོ་བོད་མི་ཟེར་ལབ་དུས་བོད་ཁྱད་དུ་འཕགས་པ་ཅིག་བྱས་ཙང་ཀ་རྒྱ་གུང་ཁྲན་ཞིག་གི་བསམ་བློ་སྦུག་སུག་ཐོག་དུ་དུ་བྲལ་གྱི་བོད་ཡིག་ཟུར་དུ་ཡོད་པ་དེ་ཁོ་ཚོ་མ་ག་ཅིག་ཏུ་བ་ས་བོད་ནང་ལོག་ལ་བོད་ཡིག་བསླབ་ཡག་ལ་དམ་དྲག་བྱེད་ཡ་བཟོ་འདྲ་ཨེ་ནས་བོད་པ་ཚོས་རྒྱ་ཡིག་གཙོ་བོར་བསླབ་དགོས་ཟེར་བཟོ་འདྲ་དེ་འདྲས་ཀུ་ཡོང་བསྡད་ཀྱི་འདུག་བ།

རྒྱ་ནག་ཨེ་ནི་གསར་བརྗེ་བྱས་ནས་རྒྱལ་ཁབ་བཙུགས་ཚར་བའི་རྗེས་ལ་ད་བོད་ནང་ལ་ཡང་ཨེ་ནི་ག་ད་མདོ་སྨད་ཁུལ་དང་མདོ་སྟོད་ཁུལ་ཨེ་ནི་རིམ་པས་ཀྱིས་ལྔ་བཅུ་ང་དགུའི་སྐབས་ལ་ཨེ་ནི་བོད་ཆོལ་ཁ་གསུམ་ས་ཁུལ་ཡོངས་སུ་རྫོགས་པ་ལ་ཡང་རྒྱ་མིས་དབང་བསྒྱུར་བྱེད་དུས་གཅིག་ངོ་རྒོལ་འཐབ་རྩོད་ཧ་ལམ་ཤུགས་དྲག་པོ་བྱས་ནས་མི་ཧ་ལམ་གཅིག་འབུམ་བཅུ་གྲངས་ཀྱིས་ཧ་ལམ།

ཨེ་ཙི། ངའི་གོ་ཡག་ལ་ཡ། ལྔ་བཅུ་ང་དགུའི་ལོ་ལ། ལྷ་ས་གཙོ་བོར་གྱུར་པའི་ད་ག་ད་བོད་ས་ཁུལ་ཡོངས་རྫོགས་ལ་དྲག་གནོན་བྱས་པའི་ཁ་ཐུག་ལ། བཅིངས་འགྲོལ་དམག་མི་ཆེད་མངགས་ཀྱིས་སྐད་བཏང་འདུག་ག། ཀོ་རི་ཡ་ལ་ཡ། ཨ་མི་ཨ་མི་རི་ཀ་དང་མཉམ་དུ་ལ་འཛིང་མྱོང་མཁན་གྱི། ཨེ་ནས། དམག་སྒར་ཅིག་ཆེད་མངགས་ཀྱིས་སྐད་བཏང་འདུག། བྱས་ལས་སླ་པོ་ཞིག་བརྩི་གི་ཡོད་མ་རེད། བོད་པ་ཚོ་དྲག་པོ་ཞེ་པོ་བྱེད་འདོད་པ་ཅིག་གི་ཚད་དེ་འདྲ་ཡིན་དུས་ཙམ་པ་ང་ཚོ་བོད་པ།

མུ་མཐུད་ནས་ཟིན་བསྡད་ཡག་ཅིག་དང་བོད་མི་རིགས་ཀྱི་བདེན་པའི་འཐབ་རྩོད་དེ་མུ་མཐུད་ནས་ཟིན་ཡག་ཅིག་ང་ཚོ་བཙན་བྱོལ་ལ་ཡོད་མཁན་བོད་པ་དེ་ཡི་དེ་མང་ཤོས་དེ་རྒྱ་གར་ལ་ཡོད་རེད་འབུམ་གཅིག་ལྷག་ཅིག་ཧུར་ཐག་པ་ཐག་བྱས་བསྡད། ཡང་བོད་ཕྱི་ནང་གི་རྒྱ་ཆེའི་མི་མང་གི་སེམས་ཤུགས་དང་ལྷག་བསམ་གྱིས་ང་ཚོས་ད་བར་དུ་ཚགས་ཚུད་པོའི་ཐོག་ནས་གནས་ཐུབ་པ་ཞིག་བྱུང་ཡོད་ཅེས་བཀའ་ཕེབས་པ། བོད་རྒྱ་ཆེ་མི་མང་གི་སྙིང་སྟོབས་དང་སེམས་ཤུགས་ཧ་ལས་པ་ཅིག་ཡོད་བསྡད་པ་འདི་ད་ང་ཚོས་འོ་ད་ང་ཚོ་བོད་ཀྱི་དོན་གྱི་བདག་པོ་དེ་བོད་ནང་ལ་ཡོད་བསྡད་པའི་རྒྱ་ཆེ་མི་མང་དེ་ཡི་དེ་རེད་ད་ང་ཚོ་འདི་ཡི་འདི་གི་ཆ་ཤས་ཤིག་རེད་ད་བོད་ནང་གི་མི་ཚོས་སེམས་ཤུགས་ད་ག་རུ་ཞིག་ཁྱེར་དུས་ཙང་ནས་ང་ཚོ་རང་དབང་ལུང་པ་ཡོད་མཁན་ཚོས་ད་རང་དབང་གི་གོ་སྐབས་དེ་སྤྱད་ནས་ང་ཚོ་དངོས་གནས་དྲང་གནས་ཀྱི་ད་བོད་ཧུར་སྐྱེད་བྱེད་དགོས་པ་ཅིག་ཡིན་ད་ང་ཚོ་ཚང་མ་ལོག་ད་ལོག་ཡ་དེ་ཡོད་རེད་ད་འདུག་བྱས་ནས་ཨ་ནི་ད་ལོ་དེ་ཡི་ཕྱིན་པ་རེད་ཡ་ཐག་ཆོད་རེད་དཔེར་ན། འདུག་བསམ་བློ་བཏང་བ་ཡིན་ན་ལྔ་བཅུ་ང་དགུའི་ལོ་ལ་ལྷ་སར་ཡ་རྒྱ་མི་གུང་ཁྲན་གྱི་དྲག་གནོན་བྱས་པའི་ཁ་ཐུག་ལ་ཡ་ད་བོད་པ་པས་ག་ཚོད་པའི་དྲག་གནོན་བྱས་ནས་ཏག་ཏག་བཟོས་ཡོད་བསམ་པ་ཅིག་མ་གཏོགས་དེ་དུས་ད་ལོ་དྲུག་ཅུ་བདུན་ཅུ་ཕྱིན་ལོ་ལྔ་བཅུ་དྲུག་ཅུ་ཕྱིན་པའི་གཞུག་གུ་བོད་མི་དེ་འདྲ་ཞིག་ཡོང་གི་བསམ་པ་ཕལ་ཆེར་ཡོད་མ་རེད།

ག་འགྲིབ་བྱེད་འགྲོ་ཡོད་སྟངས་སམ་དེ་འདྲའི་དྲན་ངེས་ཡོང་གི་རེད། ད་ང་ཚོ་དེ་རིགས་ཧྲ་ཏག་ཏག་བྱས་བསྡད་པ་རེད་ཉིན་བྱས་ཀུན་ལན་དེ་གསུང་གི་ཡོད། བྱས་ན་ང་ཚོ་དེ་རིགས་ཨ་འི་ཤི་ར་ཡག་པོ་རེད་ཤག། གཅིག་གི་བཙན་བྱོལ་བ་དེ་བ་གཞན་དག་ཡོད་དེ་ངེད་ཚོའི་གྲས། དེ་ལ་དེའི་འགོ་སྟོད་དེ་བ་སྦང་ལོ་དེ་བཞིན་ནས་བཙན་བྱོལ་བ་ཞིབ་ཆ་ལེ་གསུང་ན། ག་གེ་གཅིག་གི་རྡོག་རྡོག་ཧྲིལ་ཧྲིལ་བྱས་ནས་གཅིག་ག་གེ་མི་འདུག་ག།

བྱས་ནས། ངས་ད་ངོ་ཤེས་པའི་ཚན་རིག་པ་དེ་རིགས་ཀྱིས་ཟེར་གི། ངའི་ཀླད་པ་དེ་གྲུང་པོ་ཞེ་པོ་ཅིག་འདུག་ཟེར་ནས་དེ་འདྲ་ཟེར་གི། ཅག་ག་ད་ག་ཡིན་ནའི་མིན་ནའི། ཨ་ནི། ད་གཙོ་ཆེ་ཤོས་རྒྱ་ཆེ་མི་མང་གི་སེམས་ཤུགས་རེད། ཧ་ལས་པ་རེད། རྒྱ་ཆེ་མི་མང་གི་སེམས་ཤུགས་དེ་འདྲ་ཞིག་མེད་ན་ད་ངས་བྱེད་ཐབས་གའི་མེད་པ། ཨང། ད་དེ་འདྲ་ཡིན་དུས། ཅེས་ང་ཚོ་བཙན་བྱོལ་བ་དེ་ཡིས་བསྒྲིགས་གི། ཧུར་ཐག་པ་ཐག་བྱས་ནས།

ཆབ་སྲིད་ཀྱི་ཐོག་ནས་ད་དངོས་ཡོད་གནས་ཚུལ་ལ་ཡང་ད་ད་གིན་ལབ་པ་ནང་བཞིན་རེད། ལོ་འདི་ཙམ་རིང་ལ་རྒྱ་ནག་གུང་ཁྲན་ཏང་གིས་བོད་པ་ལྔ་བཅུ་ང་དགུ་ལོ་ལ་ཡར་དྲག་གནོན་བྱས་པའི་རྗེས་ལ་ད་ནག་གསུབ་ཐེབས་ཀྱི་རེད་བསམ་པ་ཅིག་གི་ཚོད་དཔག་དེ་འདྲ་བྱས་ཡོད་དེ་ད་དེ་ཚོད་དཔག་དེ་ནོར་བསྡད་ཡོད་རེད། ད་དེ་རིང་ཁ་སང་བོད་དོན་ཐོག་ལ་ཆབ་སྲིད་ཀྱི་ཐོག་ནས་རྒྱབ་སྐྱོར་བྱེད་མཁན་ཙམ་མ་ཡིན་པར་གཅིག་ཆོས་དང་རིག་གཞུང་གི་ཐོག་ནས་བོད་ཀྱི་དོན་དག་ལ་ཡང་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ས་དེ་འདྲ་ཡིན་པ་ཡིན་དུས་ཙཱ་ནས་རྒྱ་ནག་གི་གཅིག་གི་ཀླད་པ་མཁྲེགས་པོ་འཛིན་མཁན་དེ་ཚོ་བྱས་ཏེ་ད་ག་འདྲ་བྱེད་དགོས་ཡོད་ནའང་བསམ་བློ་གཅིག་གི་ད་ལྟ་བར་དུ་བྱས་བཞག་པ་དེ་དེ་ཁོ་རང་ཚོ་མཐོ་རིམ་མི་སྣའི་ནང་དེ་འདྲའི་ད་བསམ་ཚུལ་ཡོང་གི་ཡོད་པའི་བཟོ་ཞིག་འདུག། ད་ལྟ་བར་དུ་བོད་ལ་ཡང་དྲག་གནོན་བྱས་བཞག་པའི་སྲིད་ཇུས་དེ་ཕམ་ཉེས་ཕྱིན་བཞག་ད་འདི་དངོས་ཡོད་གནས་ཚུལ་ལ་རན་གྱི་མི་འདུག་ད་ང་ཚོ་བོད་ཀྱི་བོད་ཀྱི་གནད་དོན་འདི་དངོས་ཡོད་གནས་ཚུལ་མཐུན་པ་ཅིག་གི་ཐབས་ལམ་གསར་བ་ཞིག་བཙལ་དགོས་ཀྱི་དེ་འདྲའི་གི་བསམ་ཚུལ་ཅིག་དེ་རིང་ཁ་སང་རྒྱ་ནག་གི་མཐོ་རིམ་གྱི་མི་སྣའི་ནང་དེ་ཡོང་གི་ཡོད་པའི་བཟོ་ཞིག་འདུག་བྱས་ཙང་ཨེ་འདྲ་ང་ང་ད་ང་ཚོ་ད་བག་ཚོ་ད་ང་ཚོ་སྔོན་མ་འདྲ་བྱེད་གི།

ཅིག་ང་ཚོ་སྒྲིག་འཛུགས་ཀྱི་ཐོག་ནས་སྐུ་ཚབ་བསྐོས་པ་ཡིན་ན་རྒྱ་མིས་འདི་ང་ཚོ་ངོས་ལེན་མེད་ཟེར་བའི་ཚིག་སྡུག་ཅག་ཅིག་བེད་སྤྱོད་བྱས་པ་ཡིན་ན་འདི་ཡག་པོ་མི་འདུག་བ་ཟེར་གི། དེ་ལས་ད་ལྟ་ང་ལ་ཡག་ཅིག་སྒེར་གྱི་ཐོག་ནས་རྒྱ་མིའི་ཚོང་པ་དེ་འདྲའི་དང་ཨ་ནི་རྒྱ་མིའི་ལས་བྱེད་པ་དེ་འདྲའི་ཡོང་གི་འདུག་ང་དེ་ཐུག་གར་ཡོང་མཁན་དེ་འདྲའི།

དགའ་བོ་ཤར་ཡོད་ངེས་པར་དུ་ཡོང་གི་རེད། ཨེ་ནི་བོད་རུ་འདྲ་ངེས་པར་དུ་དེ་འབྲེལ་བ་ཡོད། རྒྱ་མི་ཁ་ཤས་ངས་གསལ་པོ་ཟེར་གྱི་ཡོད། ངས་ཅིག་ད་ག་འདྲ་ཅིག་བསམ་བློ་ནང་ཏོག་ཙམ་ད་ལོ་མང་ནཱ་ལེནྡྲའི་ཆོས་རྒྱུད་སློབ་སྦྱོང་བྱས་པ་རེད་ལ་ཨེ་ནི་མི་སྣ་མང་པོ་ཐུག་ཚན་རིག་པ་མང་པོ་ཐུག་ནས་ཅིག་བསམ་བློའི་ནང་ལ་ཡ་ཅིག་ཏོག་ཙམ་བསམ་བློ་ག་ཚོད་རྒྱ་ཆེན་པོ་རུ་ཅིག་ཡོང་བསྡད་ཀྱི་ཡོད་རེད་ས་ད་དེ་འདྲ་ཡིན་དུས་ཙཱ་ནས་དེ་ལ་ཡང་རང་དབང་དགོས་པ་རེད།

བྱས་སོང། འོ་དེ་དུས་ངས་འདི་ལབ་པ་ཡིན། ང་དེ་ཨེ་ནི། སྤྱིར་བཏང་ཨེ་ནི་བཙན་བྱོལ་བ་གཅིག་སོ་སོའི་ལུང་པ་ག་དུས་ལོག་ཐུབ་ཡོང་བསམ་ནས་སྡོད་མཁན་དེ་འདྲ་ཡོད་རེད། ང་དེ་འདྲ་རང་མེད་ད་བྱས། ང་འདི་འཛམ་བུ་གླིང་འདིའི་མི་གཅིག་གྱུར་གྱི་འདུ་ཤེས་བཞག་བྱས་བསྡད་བསྡད་ཀྱི་ཡོད། གང་ལྟར་མི་ལ་ཕན་ཐོགས་ཡོད་ས་བྱུང་ན་འདི་གདམ་ག་རེད་མ་གཏོགས་ཡིན་གཅིག་མིན་གཅིག་ང་རའི་ལུང་པ་བྱས་ནས་ཞེ་པོ་ཅིག་གི་ད། ལོག་རྔམ་ཅིག་བྱས་ནས་སྡོད་ཡ་འདི་མེད་ད་ཟེར་ལབ་ཡིན་གི་དེ་དུས་ང་ད་ག་ཡིན་ད། བྱས་གང་ལྟར་བོད་རྒྱ་ཆེ་མི་མང་ནང་ནས་ང་དེ་འདྲའི་ལན་སྐུར་མཁན་དེ་འདྲ་ཡོང་གི་འདུག་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་བཞུགས་པ་ཡིན་ན་ང་ཚོ་ད་ཆ་འགྲིག་གི་འདུག་བོད་ལ་ཕར་ཕེབས་པ་ཡིན་ན་སོ་སོ་སེམས་ནང་ལ་དགའ་པོ་ཞེ་པོ་ཡོང་བ་འདུག་སྟེ་རྒྱ་མིའི་ལག་པར་བཞུགས་པ་ཡིན་ན་དེ་ནི་ང་ཚོ་ཕན་ཐོགས་བྱེད་ཐུབ་ཀྱི་མ་རེད་ཡོང་ཐུབ་ཀྱི་མ་རེད་བོད་ནང་གི་བསམ་བློ་ཡོད་མཁན་དེ་ཚོའི་གྲས་ཀྱིས་ལན་དེ་འདྲ་ཟེར་བསྐུར་ཡོང་གི་འདུག་བ།